བར་ལམ་ནས་ད་ནང་ཆོས་དེ་ད་ཅིག་གི་ཕྱི་འབྲེལ་གྱི་ཐབས་ཇུས་གལ་ཆེན་པོ་གཅིག་ལ་ངོས་འཛིན་གནང་ནས་སྲིད་ཇུས་ཤིག་ལག་བསྟར་དུ་གནང་བཞིན་པ་དང་འབྲེལ་ནས་དེ་རིང་འདིའི་སྐོར་ལ་ཡང་གནས་ཚུལ་ཐུང་ཐུང་ཅིག་ངོ་སྤྲོད་ཞུ་ཡས་འབད་བརྩོན་ཞུ་གི་ཡིན། སྤྱིར་བཏང་རྒྱ་གར་གཞུང་གིས་ད་ཅིག་ག་རེ་ཟེར་དགོས་རེད་ནང་པའི་ཆོས་དེ་ལ་ཡང་གཙིགས་ཆེན་པོ་དང་དོ་སྣང་ཆེན་པོ་བྱེད་བཞིན་པ་འདི་ད་ད་ཅིག་གནས་སྟངས་གསར་པ་ཅིག་གང་ཡང་མ་རེད་དཔེར་ན་རྒྱ་གར། རང་བཙན་ཐོབ་བའི་རྗེས་ལ་ཡང་རྒྱ་གར་སྲིད་བློན་ནེ་རུའི་སྐབས་དེ་དུས་ནས་ཨེ་ནི་ད་ནང་ཆོས་འདི་རྒྱལ་སྤྱིའི་ནང་ལ་ཡང་རྒྱ་གར་གྱི་ནུས་པ་འདོན་རྒྱུའི་ལག་ཆ་གལ་ཆེན་པོ་གཅིག་ལ་ཡང་འབད་བརྩོན་བྱས་ཡོད་རེད། དེ་ག་ནང་བཞིན་རྒྱ་གར་གྱི་ད་རྩ་ཁྲིམས་གཏན་འབེབས་བྱས་ཟིན་པའི་རྗེས་ལ་ཡང་རྒྱ་གར་གཞུང་གི་མཚོན་རྟགས་དེ་ཡང་དཔེར་ན་ནང་ཆོས་ཀྱི་ཨ་ནི་ཆོས་ཀྱི་འཁོར་ལོ་འདུག་ཅེས་གདམས་ཡོད་རེད། ཡིན་ན་ཡང་ད་ཅིག་འདས་པའི་ལོ་མང་པོ་གཅིག་གི་ནང་ལ་ཡང་རྒྱ་གར་ནང་ལ་ཡང་སྤྱིར་བཏང་ནང་པའི་ཆོས་བརྒྱུད་ཀྱི་གྲངས་འབོར་འདི་ཉུང་དུ་ཕྱིན་ཨ་ནི་ནང་ཆོས་སློབ་གཉེར་ལ་སོགས་པ་དེ་འདྲའི་ཐོག་ལ་ཡང་ད་ག་འདྲ་ཉམས་རྒུད་ཆེན་པོ་ཕྱིན། འདིའི་རྗེས་སུ་ད་ཌོག་ཊར་ཨམ་བེད་ཀར་གྱི་སྐབས་ལ་ཡང་ད་ག་འདྲ་ཅིག་ནང་པ་གསར་བ་ཟེར་གི་ད་གཅིག་ནང་པ་ལ་ཡང་ཞུགས་མཁན་དེ་འདྲའི་ད་གཅིག་མང་པོ་ཅིག་བྱུང་ཡོད་རེད་དེ་དག་དེ་མང་ཆེ་བ་ཅིག་དེ་ག་འདྲ་ཅིག་རྒྱ་གར་ནང་ལ་ཡང་ག་རེ་ཟེར་དགོས་རེད་ད་རིགས་རུས་དམན་པ་དང་ཅིག་ཉམས་ཐག་གི་ཚན་པ་ནས་མང་འདུག་ཅེས་ཡོད་རེད་ཡིན་ན་ཡང་ད་གཅིག་བར་ལམ་ཅིག་ནས་རྒྱལ་སྤྱིའི་ནང་ལ་ཡང། གང་ལྟར་ནང་པའི་ཆོས་ལ་ཡང་དོ་སྣང་བྱེད་མཁན་དེ་མང་དུ་སོང་བ་དང་ཆབས་ཅིག་ལྷག་པར་དུ་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་དེ་དག་དེ་གང་ལྟར་ཨ་རི་དང་རྒྱ་ནག་གཉིས་ཀྱི་དབར་ལ་ཡང་ས་ཁུལ་གྱི་ཆབ་སྲིད་ཀྱི་འཐབ་རྩོད་བྱེད་སའི་གནད་འགག་ཆེན་པོ་ཅིག་ཆགས་ཡོད་སོང་ཙང་ནང་ཆོས་ཀྱི་ནུས་པ་དེ་ཡང་དེ་ནང་བཞིན་གྱི་གནད་འགག་ཆེན་པོ་ཆགས་ཡོད་རེད་ག་རེ་ཟེར་ན་ལྷོ་ཨེ་ཤི་ཡའི་གི་རྒྱལ་ཁབ་མང་ཆེའི་ནང་ལ་ཡང་གང་ལྟར་ནང་ཆོས་ཤུགས་ཆེན་པོ་དར་སའི་གི་རྒྱལ་ཁབ་དེ་འདྲ་ཡིན་དུས་རྩ་ནས་ནི་ནང་ཆོས་དེ་ད་གནད་འགག་ཆེན་པོ་གཅིག་ལ་ཡང་འདུག་སེ་ངོས་འཛིན་གནང་གི་ཡོད་རེད། སྲིད་དོན་དབྱེ་ཞིབ་པ་པི་སྟོབས་ལྡན་གྱིས་ད་ལྟ་གསུང་ཡས་བྱས་པ་ཡིན་ན་རྒྱལ་ཁབ་སུའི་གི་ནང་ཆོས་འདུག་ཅེས་བདག་དབང་བཟུང་ཐུབ་ཡོད་ན་དེའི་གི་ཨེ་ཤི་ཡའི་གི་སྟོབས་ཤུགས་དེ་སྟངས་འཛིན་བྱེད་ཐུབ་གི་རེད་ཅེས་གསུང་ཡོད་པ་ནང་བཞིན་བྱས་ནས་རྒྱ་གར་སྲིད་བློན་མོ་དྷིའི་གི་ལྟ་གྲུབ་དེ་བཟུང་ནས་ནང་ཆོས་དེ་རྒྱ་གར་གྱི་སྟོབས་ཤུགས་ཅིག་ལ་ངོས་འཛིན་བྱས་པ་རེད། དེའི་ཐོག་ལ་ཡང་ཨ་སྲིད་བློན་མོ་དྷི་གིས་ཕྱག་ལས་མང་པོ་འདུག་ཅེས་གནང་ཡོད་རེད། དཔེར་ན་ཁོ་རང་འབྲུག་ཡུལ་ལ་སོགས་པ་གང་ལྟར་ཅིག་རྒྱལ་ཁབ་ཆུང་ཆུང་མང་པོ་ཅིག་ལ་ཡང་གཟིགས་སྐོར་ཕེབས་ཡས་ཀྱི་ཅིག་འཆར་གཞི་བསྒྲིགས་ཡོད་འདི་ཚོའི་མང་ཆེ་ནང་ཆོས་དང་འབྲེལ་བ་ཡོད་པའི་ཀྱི་ད་རྒྱལ་ཁབ་དེ་འདྲ་རེད། འདི་ཚོའི་ནང་ལ་ཡང་གང་ལྟར་ཅིག་ནང་ཆོས་དང་འབྲེལ་བ་ཡོད་པའི་ལས་རིགས་མང་པོ་ཅིག་ལ་ཡང་རྒྱ་གར་གྱིས་འདུག་ཅེས་རོགས་རམ་གནང་ཡས་ཀྱི་ཁས་ལེན་དེ་གནང་ཡོད་རེད། དེ་ག་ནང་བཞིན། དཔེར་ན་རྒྱ་ནག་ལ་ཡང་གཅིག་གི་ལྟ་སྐོར་ལ་ཡང་ཕེབས་པའི་སྐབས་ལ་ཆ་མཚོན་པ་ཡིན་ན་ཤི་ཨན་ཟེར་ཡས་ཀྱི་ད་རྒྱ་ནག་གི་གྲོང་ཁྱེར་ནང་ཆོས་དར་སའི་གི་གནས་རྩ་ཆེན་པོ་གཅིག་ཡོད་རེད་དེ་ལ་ཁོ་རང་ཆེད་མངགས་དེར་ཕེབས་ནས་ཨ་ནི་དེའི་གི་ནང་ཡོད་པའི་གི་ད་ཅིག་གི་གཙུག་ལག་སློབ་གཉེར་ཁང་དེ་ལ་ཡང་གཏམ་བཤད་བྱས་ཡོད་རེད་དེ་ག་ནང་བཞིན་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་དཔེར་ན་ཆ་མཚོན་པ་ཡིན་ན་སྟོན་པའི་རིང་བསྲེལ་དེ་ད་ཕྱི་འབྲེལ་གྱི་ཐབས་ཤེས་གཅིག་ལ་བེད་སྤྱོད་བྱེད་ཡས་འགོ་བཙུགས་པ་རེད། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་འོས་ཤོག་ཅིག་འཕེན་པའི་སྐབས་ལ་ཤི་རི་ལང་ཀ་གིས་རྒྱ་གར་ལ་ཁ་གཏད་ཀྱི་འོས་ཤོག་འཕེན་པའི་རྗེས་ལ་ཨ་ནི་སྲིད་བློན་མོ་དྷི་གིས་ད་གང་འདྲ་ཤི་རི་ལང་ཀ་ལ་རིང་སྟོན་པའི་རིང་བསྲེལ་གྱི་དེ་ལག་ཆ་ལ་བེད་སྤྱོད་བྱས་ནས་གང་འདྲ་ཤི་རི་ལང་ཀའི་བློ་ཁུག་ཐུབ་པ་འདུག་བྱས་བྱས་ཡོད་རེད་དེ་འདྲ་ཡིན་ཙང་གང་འདྲ་ཅིག་འདས་པའི་ལོ་མང་པོ་ཅིག་གི་ནང་ལ་ད་གང་འདྲ་ཅིག་སྲིད་བློན་མོ་དྷི་གིས་ནང་ཆོས་དེ་རྒྱ་གར་གྱི་ད་ཕྱི་འབྲེལ་གྱི་ཐབས་ཇུས་ནང་ལ་ཡང་ལག་ཆ་གལ་ཆེན་པོ་ཅིག་ལ་ཡང་བེད་སྤྱོད་གཏང་ཡས་ཀྱི་འབད་བརྩོན་བྱས་ཡོད་རེད། ཡིན་ན་ཡང་ད་རྒྱ་གར་གྱིས་ད་གང་ལྟར་ནང་ཆོས་ཀྱི་ནུས་པ་དེ་ཕྱི་འབྲེལ་ཐོག་ལ་བེད་སྤྱོད་བྱས་པའི་ནང་བཞིན་བྱས་ནས་དེའི་ཐོག་ལ་ཡང་ཁ་གཏད་བྱེད་མཁན་གྱི་ཡང་རྒྱལ་ཁབ་དེ་འདྲ་ཡོད་རེད་དེའི་ནང་ནས་ད་གཙོ་བོ་གཅིག་དེ་རྒྱ་ནག་ཆགས་བསྡད་ཡོད་རེད་རྒྱ་ནག་དེ་ཕྱོགས་གཅིག་ནས་དམར་ཤོག་གི་རྒྱལ་ཁབ་ཡིན་པའི་ཆ་ནས་ཆོས་ལ་གཙིགས་ཆེན་པོ་བྱེད་མཁན་རྒྱལ་ཁབ་ཅིག་མ་རེད་ཡིན་ན་ཡང་ནང་ཆོས་དེ་ག་དུས་ཡིན་ན་ཁོང་ཚོས་བེད་སྤྱོད་གཏང་ཡས་ཀྱི་ད་ལག་ཆ་གཅིག་ལ་ཡང་གཅིག་དང་གོ་སྐབས་འཚོལ་ཡས་ཀྱི་འབད་བརྩོན་ཅིག་ག་དུས་ཡིན་ན་བྱས་བསྡད་ཀྱི་ཡོད་རེད། ལྷག་པར་དུ་ད་བོད་བརྒྱུད་ནང་བསྟན་དེ་ཕྱོགས་གཅིག་ནས་རྒྱ་ནག་གི་ཆབ་སྲིད་ཀྱི་འགལ་ཟླ་བཟོ་མཁན་ཁ་བྲལ་རིང་ལུགས་པའི་ནུས་པ་རེད་ཟེར་ནས་བཤད་ནས་ད་གང་འདྲ་བོད་ཀྱི་དགོན་སྡེ་ཁག་ལ་ཡང་རྡུང་རྡེག་དང་དྲག་གནོན་བྱེད་ཡས་ཀྱི་ལས་འགུལ་ཅིག་སྤེལ་གྱི་ཡོད་རེད་དེ་ཡང་ཕྱོགས་ཕར་ཕྱོགས་དེ་ལ་ཡང་ཡང་བོད་བརྒྱུད་ནང་བསྟན་དེ་བེད་སྤྱོད་བྱས་ནས་ཁོ་རང་ཚོ་ལ་ཡང་ཁེ་ཕན་ལེན་ཐུབ་ཡས་ག་རེ་ཡོད་ན་ཡང་ཁེ་ཕན་ལེན་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད། ལྷག་པར་དུ་སྲིད་དོན་དབྱེ་ཞིབ་པ་ཚོ་གིས་སྐད་ཆ་བཤད་ལ་ཆ་མཚོན་པ་ཡིན་ན། གོང་ས་མཆོག་གི་ཡང་སྲིད་ཕེབས་ཕྱོགས་དང་འབྲེལ་བའི་གནད་དོན་དེ་རྒྱ་ནག་གི་ད་གང་འདྲ་གལ་ཆེན་པོ་ཞེ་པོ་ཅིག་ལ་ཡང་ངོས་འཛིན་བྱས་ནས་གང་འདྲ་ཕྱི་འབྲེལ་གྱི་ཐབས་ཇུས་ཡིན་ནའི་རེད་ཁོ་རང་ཚོའི་ད་ནུས་པ་བཏོན་ཡས་ཀྱི་ཐབས་ཤེས་ཡིན་ནའི་རེད་དེ་འདྲའི་ཐོག་ལ་ཡང་བེད་སྤྱོད་བྱས་བསྡད་ཀྱི་ཡོད་རེད་ཅེས་འགྲེལ་བཤད་བྱེད་ཀྱི་ཡོད་རེད། ད་ལྟ་ཨ་ནི་རྩོམ་སྒྲིག་པའི་གཏམ་ཚོགས་ཞེས་པའི་ལེ་ཚན་དེ་འདུག་བྱས་སྙན་སྒྲོན་ཞུ་གི་ཡོད་དེ་རིང་ང་ཚོའི་ད་རྒྱ་གར་གྱི་ཅིག་ནང་ཆོས་དེ་ཕྱི་འབྲེལ་གྱི་འཐབ་ཇུས་ལ་བེད་སྤྱོད་ག་འདྲ་གཏང་གི་ཡོད་མེད་དེའི་སྐོར་ལ་ཡང་ཅིག་བཀའ་མོལ་ཁག་ཅིག་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡོད། རྒྱ་གར་གཞུང་གིས་ད་གང་ལྟར་ནང་པའི་གནས་ཆེན་ཁག་ཡར་རྒྱས་བཏང་ནས་ནང་པའི་གྱི་མི་འབོར་ཆེ་བའི་རྒྱལ་ཁབ་མང་པོ་ཅིག་ནས་ད་མི་མང་པོ་ཅིག་རྒྱ་གར་ལ་ཡང་གནས་མཇལ་དང་སྦྲགས་ནས་ཡུལ་སྐོར་སྤྲོ་འཆམ་ལ་ཡོང་ཡས་ཀྱི་བསམ་བློ་ཅིག་བཏང་གི་ཡོད་རེད་ད་ག་ནང་བཞིན་ལས་འཆར་འདི་གི་ཐོག་ལ་ཡང་རྒྱ་གར་གཞུང་ནས་བར་ལམ་ཅིག་ནས་ད་གང་ལྟར་འགྲུལ་བཞུད་བྱེད་ཡས་ཀྱི་སྟབས་བདེ་རུ་བཏང་ཡས་དང་དེ་ནང་བཞིན་གནས་མཆོག་རྡོ་རྗེ་གདན་གཙོས་པའི་ནང་པའི་གནས་ཆེན་ཁག་ཡར་རྒྱས་གཏང་ཡས་ལ་སོགས་པ་ཨ་ནི་ཅིག་ག་རེ་ཟེར་དགོས་རེད། དཔེར་ན་རྩྭ་མཆོག་གྲོང་ལ་ཡ་རྒྱལ་སྤྱིའི་གནམ་ཐང་གསར་རྒྱག་བྱེད་ཡས་ལ་སོགས་པ་དེ་འདྲའི་གི་ཐབས་ཤེས་མང་པོ་ཅིག་བྱས་དང་བྱེད་བཞིན་པ་རེད། ད་ག་ནང་བཞིན་རྒྱ་གར་གྱི་ད་གང་འདྲ་བལ་ཡུལ་དང་རྒྱ་གར་གཉིས་གང་འདྲ་ནང་པའི་གནས་ཆེན་ཁག་ལ་ཡ་འགྲུལ་བཞུད་ཀྱི་སྟབས་བདེ་བའི་རྒྱུ་ལམ་གསར་པ་འདུག་བྱས་བཟོ་བ་ནང་བཞིན་དེ་འདྲས་བྱེད་ཀྱི་ཡོད་རེད་དེ། དེ་ནང་བཞིན་ཅིག་ཕྱོགས་ཕར་ཕྱོགས་དེ་ལ་ཡང་རྒྱ་ནག་གི་དཔེར་ན་ལུམ་བི་ནི་ཡར་རྒྱས་དང་འཛུགས་སྐྲུན་གྱི་ལས་དོན་ཐོག་ལ་ཡང་དཔལ་འབྱོར་གྱི་རོགས་རམ་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་མ་ཟད་ཨ་ནི་ལུམ་བི་ནི་བར་དུ་ཡ་ད་གང་ལྟར་རི་ལི་ལྕགས་ལམ་གསར་བ་བཙུགས་ཡས་ཀྱི་འཆར་གཞི་འདུག་ཅེས་བྱས་བསྡད་ཀྱི་ཡོད་རེད་གང་ལྟར་རྒྱ་ནག་གི་ཕྱོགས་ནས་ཡིན་ན་ཡང་ད་གང་ལྟར་ཅིག་གིས་རྒྱ་གར་ནང་ལ་ཡོད་པའི་རེད་ད་བལ་ཡུལ་ན་ཡོད་པའི་གནས་ཆེན་དེ་གྱེས་ལ་ཡང་ཡང་ཁོང་ཚོ་ལག་པ་འཆང་ཐུབ་ཡས་ཀྱི་ཐབས་ཤེས་ཅིག་འདུག་བྱས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་པ་ཀི་སི་ཐན་གྱི་ནང་ནས་ཡིན་ནའི་ནང་ཆོས་ཀྱི་ནུས་པ་འདི་ལ་ཁོང་ཚོས་ངོས་འཛིན་བྱས་ནས་དེ་སྔ་དང་མ་འདྲ་བ་ད་གང་ལྟར། དེ་སྔ་ནང་ཆོས་དར་སྤེལ་ཆེ་བའི་ས་ཁུལ་དེ་གའི་དེ་ཡར་རྒྱས་གཏོང་ཡས་ཀྱི་ལས་འཆར་ཅིག་འདུག་ཅེས་འགོ་འཛུགས་བྱས་ཡོད་རེད། པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱིས་ད་སྟག་ཤ་ཤི་ལ། གནྡྷ་ར། རྒྱལ་སྤྱིའི་གཙུག་ལག་སློབ་གཉེར་ཁང་གསར་རྒྱག་བྱེད་ཡས་ཀྱི་ལས་གཞི་ཅིག་གསར་བ་འདུག་ཅེས་གསལ་བསྒྲགས་བྱས་ཡོད་མ་ཟད། སུ་ཝཏ་མངའ་ཁུལ་ནང་ལ་ཡང་ཡར་རྒྱས་བཏང་ནས་ད་དུས་སང་ནང་པའི་ཚོགས་ཆེན་ཅིག་འཚོགས་ཡས་ཀྱི་གོ་སྒྲིག་ཡ་འདུག་ཅེས་འཆར་གཞི་འདུག་ཅེས་འདིང་བཞིན་པ་རེད། སྟག་ཤ་ཤི་ལ་ཟེར་དེ་ཕྱོགས་གཅིག་ནས་གུ་རུ་རིན་པོ་ཆེ་གི་འཁྲུངས་སའི་གནས་ཡིན་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་སོང་ཙང་པཱ་ཀི་སི་ཐན་གཞུང་གིས་ད་གང་ལྟར་ནང་པའི་ཆོས་བྱེད་མང་པོ་ཅིག་ཡང་ཅིག་སྟག་ཤ་ཤི་ལ་ཁུལ་ལ་ཡང་གནས་སྐོར་དང་ཡུལ་སྐོར་སྤྲོ་འཆམ་ཡོང་ཡས་ཀྱི་ཐོག་ནས་ད་ཡ་གང་ལྟར་དེ་འབྲེལ་གྱི་ཁེ་ཕན་ལེན་ཡས་ཀྱི་བསམ་བློ་ཅིག་བཏང་བསྡད་ཀྱི་ཡོད་རེད་ལྷག་པར་དུ་ཁོང་ཚོའི་དམིགས་ཚད་བཟུང་ས་གཙོ་བོ་གཅིག་དེ་འབྲུག་ཡུལ་ལ་ཡ་འདུག་ཅེས་བསམ་བློ་བཏང་བསྡད་ཀྱི་ཡོད་རེད། སྟག་ཤ་ཤི་ལ་གཙུག་ལག་སློབ་གྲྭ་དེ་དུས་རབས་ལྔ་བའི་ནང་ལ་ཡང་ད་གང་ལྟར་ནང་པའི་གི་སློབ་གཉེར་ཁང་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ཕལ་ཆེར་དེ་འདྲའི་ལོ་རྒྱུས་ལ་འདུག་ཅེས་དཔྱད་པ་བྱས་པ་ཡིན་ན། ད་ལྟ་ང་ཚོ་ཅིག་ནཱ་ལེནྡྲ་གཙུག་ལག་སློབ་གཉེར་ཁང་དེ་དང་རྦད་དེ་འདྲ་མཚུངས་གཅིག་པ་གཅིག་རྐྱང་གི་ནང་པའི་གི་སློབ་གཉེར་བྱེད་སའི་ལྟེ་གནས་ཁང་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ད་ཉེ་ཆར་ཨ་ནི་རྒྱ་གར་གཞུང་གིས་ད་ལྡི་ལི་གསར་པའི་ནང་ལ་ཡང་གོ་ལའི་ནང་པའི་ཆེས་མཐོའི་ལྷན་ཚོགས་གོ་སྒྲིག་གནང་རྒྱུ་དེ་ལ་ཡང་ཨ་ནི་ཚོགས་འདུ་བཅར་མཁན་གྱི་མིའི་གྲངས་འབོར་དང་རྒྱལ་ཁབ་ག་ཚོད་ནས་ཚོགས་བཅར་ཡོད་པ་དེ་དེ་ཙམ་གཅིག་གནད་འགག་མ་ཡིན་པ་དེ་ལས་གལ་ཆེ་དེ་ད་རེས་ཀྱི་འདི་གནད་འགག་ཆེ་ཤོས་ག་རེ་ངོས་འཛིན་བྱེད་དགོས་ཟེར་ན་ས་བབ་ཆབ་སྲིད་ཀྱི་གནས་སྟངས་འདི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད། དཔེར་ན་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ལ་ཡང་ཀོང་གི་རེ་སི་སྲིད་གཞུང་སྐབས་ལ་ཡང་རྒྱ་གར་གྱི་ཨ་ནི་གོ་ལའི་ནང་པའི་ཚོགས་ཆེན་དང་པོ་དེ་གོ་སྒྲིག་འདུག་བྱས་ཡོད་རེད། ཨ་ནི་ཚོགས་ཆེན་དེ་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གདན་ཞུ་ཕུལ་བ་སོང་ཙང་དེ་ལ་ཡང་ཨ་ནི་རྒྱ་ནག་ཁོང་ཁྲོ་བྱས་ནས་གང་ལྟར་སྐབས་དེ་དུས་ཡིན་ན་རྒྱ་ནག་སྐུ་ཚབ་ཅིག་འདུག་ཅེས་བཏང་ཡོད་མ་རེད། གང་ལྟར་དེ་མཐའ་མ་དེ་ལ་ཡང་ཚོགས་ཆེན་དེ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གནང་ཡོད་རེད་ད་ནང་བཞིན་ཚོགས་ཆེན་དེའི་ཐོག་ནས་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཟེར་ཡས་ཀྱི་ད་ལྟ IBC ཟེར་ཡས་ཀྱི་སྒྲིག་འཛུགས་དེ་གསར་འཛུགས་བྱས་པ་ཙམ་མ་ཟད་ཨ་ནི་འཛམ་གླིང་ཁྱོན་ཡོངས་ཀྱི་ནང་པའི་སྒྲིག་འཛུགས་ཅིག་འདུག་ཅེས་བཙུགས་ཐུབ་པ་བྱུང་ཡོད་རེད། ལས་དོན་དེའི་ཐོག་ལ་ཡང་ཨ་ནི་རྒྱ་གར་གྱི་རིག་གཞུང་ལྷན་ཁང་གིས་དངོས་ཤུགས་བརྒྱུད་གསུམ་ནས་གང་ལྟར་རྒྱབ་སྐྱོར་བྱེད་ཀྱི་ཡོད་པ་མ་ཟད་ཨ་ནི་སྒྲིག་འཛུགས་དེ་གི་ལས་ཁུངས་ཨ་མ་དེ་ལྡི་ལི་གསར་པའི་ནང་འདུག་ཅེས་སྒོ་ཕྱེས་ཡོད་རེད། བདུན་ཕྲག་སྔོན་མའི་ནང་ལ་ཡང་རྒྱ་གར་ནང་ལ་ཡང་ནང་པའི་ཚོགས་ཆེན་མ་འདྲ་བ་གཉིས་འདུག་ཅེས་གོ་སྒྲིག་བྱས་ཡོད་རེད་ཚོགས་འདུ་གཅིག་དེ་རྒྱ་གར་མཐའ་མཚམས་མངའ་སྡེ་ཨ་རུ་ནཱ་ཅལ་པར་དེ་ཤི་གི་ནང་ལ་ཡང་འཕགས་བོད་ས་མཚམས་དང་དེ་སྔ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་ཡང་བཙན་བྱོལ་ཕེབས་པའི་སྐབས་ཀྱི་རྒྱ་གར་གྱི་ས་གནས་དང་པོ་བྱེ་མ་ཐང་ཞེས་པའི་གི་ས་ཁུལ་ཁུག་ཀྱོག་ཅིག་ཡོད་རེད་དེ་ལ་ཡ་ཚོགས་འདུ་འདུག་ཅེས་ཚོགས་ཡོད་རེད། ཚོགས་འདུ་འདིའི་གི་མིང་ལ་ཡ་ནཱ་ལེནྡྲ་ཆོས་བརྒྱུད་ཀྱི་ཚོགས་ཆེན་ཅེས་མིང་བཏགས་ནས་གང་ལྟར་རྒྱ་གར་གི་ས་ཁུལ་གང་ས་ནས་ནི་ཚོགས་བཅར་བ་སུམ་བརྒྱ་ཙམ་ཞིག་འདུག་ཅེས་ས་གནས་དེ་ལ་ཡ་འཛོམས་ཡོད་པ་མ་ཟད། ཚོགས་འདུ་དེའི་གོ་སྒྲིག་གི་ཐོག་ལ་ཡ་རྒྱ་གར་དབུས་གཞུང་གི་རིག་གཞུང་ལས་ཁུངས་ནས་རོགས་རམ་བྱས་པ་མ་ཟད། གཙོ་བོ་དེ་ཨ་རུ་ནཱ་ཅལ་པྲ་དེཤ་མངའ་སྡེ་གིས་མཐུན་འགྱུར་བྱས་ཡོད་པ་དང། ཚོགས་ཆེན་གྱི་དབུ་འབྱེད་ཐོག་ལ་ཡང་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཕེབས་ནས་ངོ་སྤྲོད་ཀྱི་གཏམ་བཤད་འདུག་ཅེས་གནང་ཡོད་པ་རེད། ཡང་དེའི་གཅིག་ཚོགས་འདུ་འདི་ཆ་མཚོན་པ་ཡིན་ན། ཕྱོགས་གཅིག་ནས་བོད་བརྒྱུད་ནང་བསྟན་གྱི་ནཱ་ལེནྡྲ་བརྒྱུད་ཀྱི་ནང་པའི་ཚོགས་ཆེན་ཞེས་མིང་བཏགས་པ་རེད་དེ། ཡིན་ན་ཡང་དེའི་ཚོགས་སའི་ས་གནས་དང་དེའི་བར་ལམ་དཔེར་ན་ད་རྒྱ་ནག་གི་ཨ་རུ་ནཱ་ཅལ་པྲ་དེཤ་མངའ་སྡེའི་ཐོག་ལ་ཡང་ཡང་གཅིག་ག་རེ་ཟེར་དགོས་རེད། ཐེ་ཇུས་བཟོ་འདྲ་བ་དེ་འདྲ་མང་པོ་ཞིག་བྱས་པ་ཡིན་ཙང་དེའི་ཐོག་ལ་ཡར་དཔེར་ན་ད་ལན་བཟོ་འདྲ་བ་བརྒྱ་བརྒྱ་ཆའི་གཅིག་བྱས་ན་ཡིན་སྲིད་པ་རེད། དེ་ནས་ཁ་སང་རེས་གཟའ་ཕུར་བུ་དང་པ་སངས་བཅས་ཉིན་ཉི་མ་གཉིས་ཉི་མ་གཉིས་རིང་ལ་ཡང་ལྡི་ལི་གསར་བའི་ནང་ལ་ཡང་གོ་ལའི་ནང་པའི་ཆོས་དད་ལྷན་ཚོགས་ཞེས་པ་འདུག་ཅེས་གོ་སྒྲིག་བྱས་པ་དེའི་ལས་དོན་ཡོངས་སུ་རྒྱ་གར་དབུས་གཞུང་གི་རིག་གཞུང་ལྷན་ཁང་གིས་འདུག་ཅེས་འགྲོ་གྲོན་དང་བཅས་པ་ཆ་ཚང་གནང་ཡོད་པ་མ་ཟད། ཚོགས་འདུ་འདིའི་དབུ་འབྱེད་མཛད་སྒོའི་ཐོག་ལ་ཡང་རྒྱ་གར་སྲིད་བློན་ནཱ་རེནྡར་མོ་དཱི་དང་ད་ག་ནང་བཞིན་རྒྱ་གར་གྱི་བློན་ཆེན་མང་པོ་ཅིག་ཚོགས་འདུ་དེར་དངོས་སུ་ཕེབས་ནས་གཏམ་བཤད་གནང་ཡོད་རེད། རྒྱ་གར་གྱི་སྲིད་བློན་ནཱ་རེནྡར་མོ་དཱི་སྐབས་དེ་དུས། ག་རེ་གསུངས་པ་རེད་ཟེར་ན་ད་ལྟའི་དམག་འཐབ་དང་ཁོར་ཡུག་སྲུང་སྐྱོབ་ཀྱི་དཀའ་ངལ་ཆེ་བའི་དུས་ཚོད་དེ་ལ་ཡང་དཀའ་ངལ་དེ་སེལ་ཐུབ་ཡས་ལ་ཡང་སྟོན་པ་བཅོམ་ལྡན་འདས་ཀྱི་གསུང་གི་ནང་ནས་ཐབས་ལམ་འདུག་སེ་བསྟན་ཡོད་རེད། རྒྱ་གར་གྱིས་དམག་འཐབ་འཁྱེར་ཡོང་གི་ཡོད་མ་རེད་དེ་རྒྱ་གར་གྱིས་སྟོན་པ་བཅོམ་ལྡན་འདས་འཛམ་བུ་གླིང་འདི་ལ་འདུག་ཅེས་ཕུལ་ཡོད་ཟེར་བྱས་ནས་ཁོ་རང་འདི་གསུངས་ནས་གང་ལྟར་འཛམ་བུ་གླིང་འདི་ནང་ལ་ད་ལྟའི་དཀའ་ངལ་གང་ཡོད་པ་དེ་གའི་འདི་སེལ་ཡའི་གི་ཐབས་ཤེས་དེ་རྒྱ་གར་ནང་དར་བའི་གི་ནང་ཆོས་གི་ནུས་པ་འདི་ཡོད་ཟེར་བྱས་ཨ་ནི་ཕར་གཅིག་ངོམ་ཐབས་གི་ཐབས་ཤེས་འདུག་ཅེས་གནང་ཡོད་རེད། ད་སྲིད་དོན་དབྱེ་ཞིབ་མང་པོ་ཅིག་གིས་ད་རེས་གོ་ལའི་ནང་པའི་ཆོས་དད་ལྷན་ཚོགས་ཀྱི་ནང་ལ་ཚོགས་ཞུགས་གནང་མཁན་གྱི་གྲངས་འབོར་དང་དེ་ཚོ་གནད་འགག་ཆེན་པོ་ཞིག་གའི་མ་རེད། གནད་འགག་ཆེ་ཤོས་དེ་རྒྱལ་ཁབ་གང་དང་གང་ནས་ནང་པའི་དབུ་ཁྲིད་དང་མཁས་པ་ད་ག་ནང་བཞིན་དགེ་སྦྱོང་དེ་འདྲས་ད་རིང་གི་ཚོགས་འདུ་འདི་ལ་ཐད་འདུག་འདི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་ཅེས་འགྲེལ་བརྗོད་གནང་གི་ཡོད་རེད། ཁོང་རྣམ་པའི་གསུང་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ན། དཔེར་ན་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ། དཔེར་ན་ཉི་ཧོང་རེད་ཀོ་རི་ཡ་སིང་ག་པུར་འབར་མ་ཐཱའི་ལན་ཁམ་བྷོ་དི་ཡཱ་ལ་སོགས་པའི་རྒྱལ་ཁབ་མང་པོ་ཅིག་གི་ནང་ལ་ཡང་འདི་ཚོ་མང་ཆེ་ནང་པའི་རྒྱལ་ཁབ་གཙོ་བོ་ཅིག་རེད་ད་ག་ནང་བཞིན་མ་ལེ་ཤི་ཡ་དང་ཨིན་ཌོ་ནི་ཤི་ཡ་ལ་སོགས་པའི་རྒྱལ་ཁབ་མང་པོ་ཅིག་གི་ནང་ལ་ཡང་ནང་པའི་གི་ཨན་ཆོས་བྱེད་མཁན་གི་གྲངས་འབོར་ཡང་གང་ལ་གང་འཚམ་ཡོད་དུས་ཙ་ནས་གལ་སྲིད་རྒྱལ་ཁབ་འདི་ཚོའི་ནང་ནས་སྐུ་ཚབ་གང་ལ་གང་འཚམ་ཅིག་འདི་ནང་ལ་ཕེབས་ཐུབ་ཡོད་ན་འདིའི་ཚོགས་འདུ་འདི་གནད་འགག་ཆེན་པོ་ཞིག་ཏུ་ཆགས་པ་རེད་ཅེས་ཁོང་རྣམ་པས་འགྲེལ་བཤད་དེ་འདྲས་རྒྱག་གི་འདུག། རྒྱུ་མཚན་ག་རེ་ཟེར་ན་ལྷོ་ཤར་ཨེ་ཤི་ཡའི་མངའ་ཁུལ་འདི་ད་ལྟའི་ཆར་ཡང་འཛམ་གླིང་ནང་ལ་ཡང་དམག་དོན་དང་ཆབ་སྲིད་ཀྱི་འགྲན་རྩོད་བྱེད་སའི་གི་ས་གནས་གཙོ་བོ་ཅིག་ཏུ་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་དུས་རྩ་ནས་གལ་སྲིད་རྒྱ་གར་གཞུང་གིས་རྒྱལ་ཁབ་དེ་ཚོ་ལ་ནུས་པ་འདོན་ཐུབ་པ་ཡིན་པ་ཡིན་ན་ཕྱི་འབྲེལ་གྱི་ཐོག་ལ་ཡང་རྒྱ་གར་ལ་ཡང་རྒྱལ་ཁ་ཆེན་པོ་ཡོང་ཡས་ཀྱི་རེ་བ་ཡོད་རེད་ཅེས་སྲིད་དོན་དབྱེ་ཞིབ་པ་ཚོས་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད། ནང་བཞིན་ད་རེས་ཀྱི་ཨེ་ནི་པི་ནག་ཚོགས་ཆེན་འདིའི་ཐོག་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གདན་ཞུ་གསོལ་འདེབས་ཕུལ་བ་ནང་བཞིན་བྱས་ནས། ཆིབས་བསྒྱུར་གནང་ཨ་ནི་ད་ག་ནང་བཞིན་ཚོགས་ཆེན་འདིའི་ཐོག་ལ་ཡང་བཀའ་སློབ་གསུང་བཤད་གནང་བ་འདིའི་གི་ཐོག་ནས་རྒྱ་ནག་ཕྱོགས་ནས་ག་དུས་ཡིན་ནའི་སྐྱབས་མགོན་རིན་པོ་ཆེ་དེ་འདྲའི་གི་ཚོགས་ཆེན་རྒྱལ་སྤྱི་རང་བཞིན་ཅན་གི་ཚོགས་འདུ་དེ་འདྲ་ལ་ཆིབས་བསྒྱུར་གནང་བ་ཡིན་ན་རྒྱ་ནག་གིས་དགག་པ་བྱེད་ཀྱི་ཡོད་རེད་དེ་ཡིན་ན་ཡང་ད་རེས་རྒྱ་གཞུང་གིས་དེ་འདྲའི་ཐོག་ལ་ཡང་ག་ཚོད་གནད་འགག་ཁྱོན་ནས་མ་བརྩི་བར་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་ཡང་གདན་ཞུ་གསོལ་འདེབས་ཞུས་པ་ཙམ་མ་ཟད་ཨ་ནི་དངོས་གཞིའི་གི་ཚོགས་འདུ་ནང་ལ་འདུག་སེ་བཀའ་སློབ་གནང་ཡས་ཀྱི་གནས་སྟངས་འདི་ཚོ་གིས་རྒྱ་གར་ཕྱོགས་ནས་གང་ལྟར་ནང་པའི་གི་ཆོས་དེ་ཁོ་རང་ཕྱི་འབྲེལ་གྱི་ལས་དོན་ཐོག་ལ་ཡང་ནུས་པ་གཅིག་དང་འདི་ལ་གནད་འགག་ཡོད་པ་ཅིག་ངོས་འཛིན་བྱས་ནས་ཆེ་བཞག་ཆུང་བསྐྱུར་བྱས་ནས་ཨ་ནི་ད་རེས་ཀྱི་ལས་དོན་འདི་འདུག་སེ་འགོ་བརྩམས་པ་རེད་ཅེས་འགྲེལ་བཤད་རྒྱག་གི་ཡོད་རེད་ཨ་ནི་ད་རིང་གི་ཅིག་རྩོམ་སྒྲིག་པའི་གཏམ་ཚོགས་འདི་ཞུ་མཚམས་འདིར་བཞག་གི་ཡིན་ཐུགས་རྗེ་གནང།